སངས་རྒྱས་དངོས་ཀྱི་རྣམ་པ་ཅན་དུ་འཆར་བ་ལ་བསླབ་བོ། ཁ་ཅིག་སྐུ་གཟུགས་མདུན་དུ་བཞག་པ་ལ་མིག་གིས་བལྟས་ནས་ཧར་སྒོམ་བྱེད་པ་བལྟས་ནས་སློབ་དཔོན་ཡེ་ཤེས་སྡེས་བཀག་པ་ནི་ཤིན་ཏུ་ལེགས་ཏེ་ཏིང་ངེ་འཛིན་དབང་པོའི་ཤེས་པ་ལ་མི་སྒྲུབ་ཀྱི་ཡིད་ཀྱི་ཤེས་པ་ལ་སྒྲུབ་པ་ཡིན་པས་སོ། དེ་སྔར་བྲིས་པ་དང་ཁ་ཤས་ཀྱིས་དེ་ནི་སྐུ་གཟུགས་མདུན་ལ་བཞག་ནས་དེ་ལ་མིག་གིས་བལྟས་ནས་དེ་ནི་ཞི་གནས་སྒོམ་པ་དེ་འདྲ་འདོད་མཁན་དེ་འདྲ་ཡོད་རེད་ཟེར་བ་དེ་དེ་ནི་མ་ཡིན་ཏེ་ད

དང་པོ་ནས་རེ་བ་བཅུག་ཡོད་དེ། དེ་ནི་ཡོང་ཡ་མེད་པ་རེད་ལ། ཨེ་ནི། དེས་ང་རང་ཚོ་དོན་ཞིག་ནས་འགྲོ་ཐུབ་མེད་པ་རེད། དེ་ལྟར་ཐོག་མར་སེམས་གང་ལ་འཛིན་པའི་གཞི་ཡི་དམིགས་རྟེན་རྙེད་པའི་ཚད་ནི་དབུ་དང་ཕྱག་གཉིས་དང་སྐུ་ཡི་ཁོག་གཞན་རྣམས། ཞབས་གཉིས་པོ་རིམ་པ་བཞིན་དུ་ལན་འགའ་བཟུང། ལན་འགའ་སོང་གསལ་བར་བཏབ་ཏུ་གསལ་གདབ་ལགས། དེ་ཡི་མཐར་སྐུ་སྤྱི་ཡིད་ལ་བྱས་པ་ན་དེ་ནས་ཡིད་ངོར་ཡན་ལག་རགས་པ། ཡན་ལག་རགས་པ་རྣམས་ཆ་ཕྱེད་ཙམ་ཞིག་འཆར་ཐུབ་པ་བྱུང་ན།

སེམས་མི་འཛིན་པར་བྱས་དེ་ཙམ་གྱིས་ཆོག་ཤེས་བྱས་ནས་སེམས་མི་འཛིན་པར། སེམས་མི་འཛིན་པར་དེ་ལས་ཀྱང་དེ་ནི་གསལ་བ་ཞིག་འདོད་ནས་དེ་ནི་ཡང་ཡང་གསལ་བར་བཏབ་ན་ནི། དམིགས་པ་ཅུང་ཟད་གསལ་དུ་འགྲོ་ཡང་སེམས་པའི་གནས་ཆའི་ཏིང་འཛིན་དེ་ནི་མི་རྙེད་པར་མ་ཟད་རྙེད་པའི་གེགས་སུ་འགྱུར་ལགས་སོ། འོ་རེ་བ་ད་གསལ་པོ་ཅིག་ཨེ་ཡོང་ས་ལ་ད་གིན་ཨུ་ཚུགས་བརྒྱབ་དུས། འོ་དེ་ནི་གསལ་པོ་ཡོད་རེ་བ་ཅི་དེ་ན་ད་གནས་ཆ་ལ་གེགས་གཅིག་པ་འགྲོ་དགོས་པ་དེ་ནི་སེམས་གནས་པའི

སྔགས་ཀྱི་ལྷ་ཡི་ང་རྒྱལ་དང་གསལ་སྣང་གི་གཉེན་པོ་འདི་དག་གེགས་བྱེད་དགོངས་པ་རེད་བ་འོ་དེ་འདྲ་ཡིན་ད། དམིགས་པ་གང་རུང་གཅིག་ལ་བྱས་པའི་སེམས་བཟུང་བས་ཆོག་གི་ཞི་གནས་ཀྱི་ཏིང་ངེ་འཛིན། ཆོག་སྟེ་ཞི་གནས་ཀྱི་ཏིང་ངེ་འཛིན་ཙམ་ཞིག་བསྒྲུབ་པ་དགོས་པའི་གཙོ་བོ་ཡིན་པའི་ཕྱིར་རོ། འདིར་ཡང་དེ་ནས་ལྷ་སྐུ་ལ་དམིགས་ནས་སྒྲུབ་ན་ནི་དེ་ཡི་རྣམ་པ་མ་ཤར་ཡང་སེམས་བཟུང་ན་འདི་ནི། འདོད་དོན་མི་འགྲུབ་པས་རྣམ་པ་ཤར་བའི་སྟེང་དུ་དེ་ནི་སེམས་བཟུང་དགོས་ལ་དེ་ཡང་བྱུང་ཚད་ཀྱི་སྐུ་ཡི་སྤྱི་ལ་བཟུང་ཞིང་སྐུ་ཡི་ཆ་ཡང་སྐུ་ཡི་ཆ་ཤས་འགའ་ཞིག་ཆེས་གསལ་བར་སྣང་ན། དེ་ལ་གཟུང། དེ་མི་གསལ་བར་སོང་ན་ནི་སླར་སྤྱི་ལ་གཟུང་ངོ་ཞེས་དེའི་ཚེ་སེར་པོ་བསྒོམ་པར་འདོད་པ་ལ་དམར་པོ་ཤར་བ་ལྟ་བུའི་ཁ་དོག་མ་ངེས་པ་དང། ཁ་དོག་མ་ངེས་པ་དང་བཞུགས་པའི་དབྱིབས་ཅན་བསྒོམ་བཞུགས་པའི་དབྱིབས་ཅན་བསྒོམ་འདོད་པ་ལ་བཞེངས་པའི་དེ་ནི་དབྱིབས་ཤར་བ་ལྟ་བུའི་དབྱིབས་མ་ངེས་པ་དང་གཅིག་བསྒོམ་པར་འདོད་པ་ལ་གཉིས་ཤར་བ་ལྟ་བུའི་དེ་ནི་གྲངས་མ་ངེས་པ་དང་ཆེ་བ་བསྒོམ་པར་འདོད་པ་ལ་ཤིན་ཏུ་ཆུང་བ་ཤར་བ་ལྟ་བུའི་དེ་ནི་ཆེ་ཆུང་མ་ངེས་པ་བྱུང་ན་དེ་དག་གི་རྗེས་སུ་འབྲང་དུ་ཡེ་མི་རུང་བས་རྩ་བའི་དམིགས་པ་གང་ཡིན་པ་དེ་དེ་ཁོ་ན་ལ་དམིགས་རྟེན་བྱ་དགོས་སོ། ད་དེ་འོ་དེ་ཚོ་མ་ངེས་པ་དབྱིབས་མ་ངེས་པ་དང་ཁ་དོག་མ་ངེས་པ་དང་གྲངས་ངེས་མ་ངེས་པ་དེ་ཚོ་ཆགས་ཡོང་དུས་དེ་ཚོའི་རྗེས་སུ་མ་འབྲང་བ་བྱས་ནས་དང་པོ་དམིགས་རྟེན་ཆེ་ཆུང་གང་འདྲ་བཞག་ཡིན་ན་དེ་ག་ལ་འགྲོ། འོ་དེ་ནས་དམིགས་ནས་དེ་ནས་བསྒྲུབ་དགོས་ཡོད།

དྲན་པ་ནི་ཀུན་བཏུས་ད་འོ་ན་དྲན་པ་ཟེར་ན་དྲན་པའི་ངོ་བོ་གང་རེད་ཟེར་ན་དྲན་པ་ཁྱད་པར་གསུམ་ལྡན་ཡིན། དྲན་པ་ནི་ཀུན་བཏུས་ལས་དྲན་པ་གང་ཞེ་ན་ནི་འདྲིས་པའི་དངོས་པོ་ལ་སེམས་ཀྱི་བརྗེད་པ་མེད་པ་སྟེ་རྣམ་པར་མི་གཡེང་བའི་ལས་ཅན་ནོ་ཞེས་ཁྱད་པར་གསུམ་ལྡན་གསུམ་དང་ལྡན་པར་གསུངས་སོ། དེ་ལ་དམིགས་པ་ཡུལ་གྱི་ཁྱད་པར་ནི་སྔར་མ་འདྲིས་པའི་ཡུལ་ལ་དེ་ནི་དྲན་པ་སྐྱེ་བ། དྲན་པ་མི་སྐྱེ་བས་དེ་ནི་འདྲིས་པའི་དངོས་པོ་ཞེས་གསུངས་ཏེ། ད་འདྲིས་པའི་དངོས་པོ་སྔར་མ་འདྲིས་པ་ལ་དྲན་པ་སྐྱེ་གི་ཡོད་མ་རེད་དྲན་ཡོང་དུས་སྔ་མ་འདྲིས་པའི། ཡུལ་གྱི་དོན་ངོ་རེ་མ་གཏོགས་ཆོས་གཞན་དྲན་པ་ཟེར་གྱི་མ་རེད་བ་དེ་ནི་དངོས་པོ་ཞེས་གསུངས་ཏེ། སྐབས་འདིར་ནི་སྔར་ངེས་པར་བྱས་པའི་དམིགས་རྟེན་གྱི་རྣམ་པ་ཤར་བའོ་གསུངས་ད་ད་ལྟ་དམིགས་རྟེན་ག་རེ་ཞིག་ཐུབ་པའི་སྐུ་ལྟ་བུ་བཞག་ཡིན་ནའང་དེའི་རྣམ་པ་ཤར་བ་དེ་བྱས་ནས། རྣམ་པའམ་འཛིན་སྟངས་ཀྱི་ཁྱད་པར་ནི་སེམས་ཀྱིས་བརྗེད་པ་མེད་པ་ཞེས་ཡུལ་དེར་སེམས་ཀྱིས་མ་བརྗེད་པའི་ཆ་སྟེ་དེ་ལྟར་སུས་ཀྱིས་བསུས་པ་དེ་ནི་འཛིན་སྟངས་ཀྱི་ཁྱད་པར་ནི་དེ་འདྲ་རེད་བས་སེམས་ཀྱིས་མ་བརྗེད་པ་ཡུལ་དེ་དམིགས་རྟེན་དེ་མ་བརྗེད་པ།

དམིགས་པའི་སྡོང་པོ་དེ་ཉིད་ལ་གདགས་པར་བྱའོ་ཞེས་གསུངས་སོ། སྔ་མ་ནི་ཤེས་བཞིན་ལྕགས་ཀྱུ་དང་འདྲ་བར་གསུངས་ལ་ལུང་ཕྱི་མར་ཐག་པ་དང་འདྲ་བར་གསུངས་པ་མི་འགལ་ཏེ། སེམས་དམིགས་པ་ལ་གཏད་ནས་རྒྱུན་དུ་འདོགས་པ་དངོས་ནི་དྲན་པ་ཡིན་ལ་ཤེས་བཞིན་ཡང་བརྒྱུད་ནས་སེམས་དམིགས་པ་ལ་གཏོད་བྱེད་ཡིན་ཏེ། བྱིང་བ་དང་རྒོད་པ་དངོས་སམ་བྱིང་རྒོད་དུ་འགྱུར་བ་ཤེས་བཞིན་གྱིས་རིག་པ་ལ་བརྟེན་ནས་དེ་དག་གི་དབང་དུ་མི་གཏོང་བར་རྩ་བའི་དམིགས་པ་ལ་འཇོག་པའི་ཕྱིར་དང། རྩ་བའི་དམིགས་པ་ལ་འཇོག་པའི་ཕྱིར་དང།